ཕན་པ་ཞིག་སེམས་སྒོ་བསྒྱུར་བཅོས་ཐེབས་ཐུབ་པ་ཞིག་བསམ་བློ་གཏོང་ཡག་ཐབས་ཤེས་བྱེད་དགོས། དེ་ཡང་ད་ལྟ་ངས་དེ་ཚིག་ཁ་ཤས་ལ་རྒྱས་པོ་ཆགས་ཡོང་དགོས་རེད་དེ་འདྲ་ལབ་སྟངས་མཛོད། ཨ་ནུ་སོ་སོའི་ཐོག་ནས་འབྲུ་ཞིག་རུ་སུ་ཉུང་ཉུང་ཅིག་བཟོས་རྗེས་ཚིག་གོང་གི་མང་པོ་ཆགས་འདུག་ན་ཡང་སོ་སོ་བློ་ལ་འགྲོ་ཚོད་ཅིག་དེ་འདྲ་གི་བང་ཅིག་བསྒྲིགས་བཞག་རོགས་ལ། ཁོའི་ནང་གི་ཚུར་བསྡུ་བྱས་ནས་སོ་སོ་བློ་ལ་འགྲོ་ཚོད་ཅིག་ལ། བང་བསྒྲིགས་ནས་བསམ་བློ་གཏོང་སྟངས་ཅིག་མ་བྱུང་ན་ལམ་སང་དེ་ནི་ལམ་རིམ་ཁོ་ན་གཅིག་ཏུ་མ་ཟད་ལེ་ཚན་དང་ལེ་ཚན་མང་མང་པོ་ཞིག་འགྲོ་དགོས་དུས།

ད་ག་རེ་དངོས་གཞིའི་ལུགས་སོགས་བསམ་བློ་བཏང་ཡོད་པ་མ་རེད་འདུག་བྱས་ནས་གོ་བྱུང། དེ་འདྲ་འདི་གཅིག་པོ་འདི། ལམ་སང་སྒར་སོགས་རེད། གཅིག་བྱས་ན་ནི་ངས་སྐད་ཆ་འདི་མང་པོ་ཆགས་བསྡད་ཡ་རེད། ཁོ་མ་སྐད་ཆ་ཁོ་ར་བང་སྒྲིག་མོ་ཁོ་བྱས། དོན་དག་ཁོ་བང་སྒྲིག་བྱས་སོ་སོས་བསམ་བློ་བཏང་འདོད་ཚོད་འདི་གང་ལ། གཞན་དག་གི་དཔེ་ཆ་གཞན་དག་ནི་ཚུར་སོ་སོ་ལ། དཔེར་འདི་ཕན་པ་འདུག་བསམ་བློ་འདི་བཏང་ཕན་པ་འདུག་བསམ་ན་ཕྱི་ཉིན་གཏན་དུ་ཁ་ཐུག་ཁོ་རང་རང་ལ་གཟིགས་ཡས་དང་འོ་ཁོ་རང་ཕན་པ་འདི་ཚུར་བཅུག། མི་དེ་འདྲ་གཙོ་བོ་འདི་བང་སྒྲིག་ཡས་འདི་ནང་རེད། དེ་འདྲ་བྱས་དེ་ནི་ད།

གནས་ལ་དད་པ་བྱས། ཨ་ནི། ལས་མཐའ་མ་ལོག་པ་ཟེར་དུས་ང་རང་ཚོ་གྲངས་ཀ་བརྒྱབ་དུས་དེ་འདྲ་ཟེར་ང་རྒྱ་གར་རེད་འདུག་ཟེར་ད་མི་ཡིན་པ་གསལ་ཁོ་ཐག་རེད་ད་གང་ལྟར་ཀྱང་ཆོས་ཀྱི་བྱེད་པ་བྱས་པ་ན་མིའི་ལུས་རྟེན་ཞིག་མ་གཏོགས་ན་སེམས་ཐག་རང་རེད། ཡོང་གི་མེད་པ་ཡིན་ཙང་ད་དེ་མིའི་ལུས་རྟེན་ཞིག་བཙུགས་ངེས་པར་དུ་ཚང་དགོས་པ་ཟེར་ན་རེད་དེ་མ་བྱུང་ན་ཆོས་སྒྲུབ་ཡས་བྱེད་ཐུབ་ཡས་མེད་པ་ཡིན་ཙང་ཨ་ནི་ཁོ་དེ་ཚང་ཤག་སོ་སོ་ལ་དེ་གཅིག་ཚང་རེད་སོ་སོ་མི་ཡིན་པ་ཚང་མི་ཡིན་པ་ཆགས་འགྲོ་བ་རེད།

ཡི་གེ་ནི་བསླབ་པའི་བཟོ་བ་དང་སྟབས་ཆོས་ཅན་དོན་དམ་དང་བ་ལ་མ་བརྟགས་ཡི་གེ་རིགས་བཞིན་བྱུང་ན་ཤིང་ཡིན་དགོས་ལ་དེའི་ཤིང་བལ་ཡོད་མ་རེད། དེ་ནི་རྣ་བའི་དབང་པོ་མ་ཚང་ན་ད་རེད་ཆོས་ཨམ་ཅོག་གོ་ལ་གོ་ཡ་གོ་ར་ཡོད་མ་རེད་མི་ཡིན་ན་ཡང་ཕན་མ་རེད་ཡུལ་དབུས་སུ་སྐྱེས་ན་ཡང་ཕན་ཐོགས་མ་བྱུང་བ་རེད། དེ་ཚོ་དེ་འདྲའི་རྩ་ནས་མ་བྱུང་བས་སྐྱོན་གང་ཡང་མེད་པ་ལྟ་སོ་སོ་དབང་པོ་ཆ་ཚང་སྐྱོན་ཡོད་མེད་དོན

དཔེར་ན་བྱང་སྟེ་སྐྱེས་བུ་གསུམ་གྱི་ལམ་གྱི་རྣམ་གཞག་སྟོན་མཁན་གྱི་བྱང་ཆུབ་ལམ་རིམ་ཆེན་མོ། དེའི་ལམ་གྱི་རིམ་པའི་རྣམ་གཞག་བྱང་ཆུབ་ལམ་རིམ་གྱི་ང་རོ་སོ། ལམ་རིམ་སྐོར་དེ་ལ་སོ་སོ་གང་ལྟར་བྱ། ད་ལམ་རིམ་གྱི་ལ་ཉམས་ལེན་བྱེད་ཐུབ་ན་བསམ་པའི་བསམ་བློ་བྱས་ད་ལམ་རིམ་གྱི་དཔེ་ཆ་ཞིག་ཡོད་ན་དེ་ལ་རང་བཞིན་གྱི་དད་པ་ཡོད་འགྲོ་བ། ཅེས་དང་དེ་རེད། གནས་ལ་དད་པ་ཟེར་ན་ང་རང་ཚོ་སྐབས་ཐོག་ལ་བྱས་ན་དེ་འདྲ་བྱས་གཞན་ཡང་དཔེ་ཆ་ཁ་ཤས་སྣང་ན། བསྡུ་བ་བསྡུ་ཡི་ཁར་ཡིན་ན།